གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན་ད། དེ་རིང་རྨོ་དོམ་ལགས་ཀྱིས་ཁྱེད་རང་ཚོར་ཡ་ཡང་སྒྲུང་གཅིག་གྲ་སྒྲིག་བྱས་ཡོད། སྒྲུང་དེའི་མིང་ནི་ཡ་ཁྱེད་རང་གཉིད་ཁུག་མི་འདུག་གས་ཟེར་བ་རེད། གཤམ་ལ་ཡ་ང་རང་ཚོ་མཉམ་དུ་སྒྲུང་དེ་ལྷོད་ལྷོད་བྱས་ཉན་ག་ཐད་དོ་ཨ།

དོམ་ཆུང་ཆུང་གིས་ཐོབ་རྒྱ་སྒོ་བརྒྱ་ལ་ཡ། དོམ་ཆེན་པོ་ང་གཉིད་ཁུག་གི་མི་འདུག་ང་ཞེད་ཀྱིས་ལབ་རེད། དོམ་ཆེན་པོ་དེས། དོམ་ཆུང་ཆུང་རང་ག་རེ་ཞེད་ཀྱི་ཡོད་ངར་ཅིག་ལབ་དང་ཨ། སྐད་ཆ་དྲི་དུས་དོམ་ཆུང་ཆུང་གིས། ང་ནག་ཁུང་ལ་ཞེད་ཀྱིས་ལབ་རེད། དོམ་ཆེན་པོ་དེས།

ད་རང་དཔྱད་ཞིག་གི་མ་རེད། ཨོ་ངས་ཞུ་མ་ཆུན་ཆུན་གྱིས་རང་གི་བརྙན་འགོད་ཁྲི་ལ་བབས་ཡོད་དེ། འོད་དུ་ང། ད་རང་གཉིད་ཡག་པོ་བྱས་ཁུ་ཨ། གཉིད་སྐྱིད་པོ་བྱེད་ཁུ་ཨ་ངོ། སི་ལབ་ཅེས་དོམ་ཆེན་པོ་དེས་ཡང་ཁ་ལི་ཁ་ལི་བདེན་རྒྱ་ག་ལ་རྫ་ཅེས་ལོབས་ཏེ་མུ་མཐུད་ནས་བལྟས་བྱས་བསྡད་པ་རེད། དེ་ནས་ཡང་སློབ་དེའི་ན་ལོག་གི་སྒྲུང་འདི་སྙེམས་རོ་སྙེམས་རོ་སྙེམས་རོ་འགྲོ་དུས་དོམ་ཆེན་འཇུས་ཀས། དོམ་ཆེན་པོ། ངས་ཨུ་ཚུགས་ག་ཚོད་བསྐྱེད་བསྐྱེད་གཉིད་ཁུག་ནས་ལས་ང་དོན་དུ་གཉིད་ཁུག་མི་འདུག་ང་ཞི་བ་ཞིག་གིས་ལབ་རིགས། དོམ་ཆེན་པོ་འདི། དོམ་ཆེན་འཇུས། ད་རང་ཞེའུ་མ་རེད་ངས་རང་ལ་ཡང་ཞུ་མ་གཉིས་ཙི་བབས་མི་འདུག་བས་ལབ་རིགས། དོམ་ཆུང་ཆུང་དེས། ཞུ་མར་དེ་གཉིས་འོད་ཀྱིས་ནག་ཁུང་སྒང་ག་ལོག་ཡལ་ཐུབ་མི་འདུག་ད་དུང་ནག་ཁུང་འདུག་ཟེར་ལབ་རེད། དོམ་ཆེན་པོ་དེས། ཡ་ཧ་གོ་སོང། ད་ངས་རང་ལ་ཡ་སྒམ་ནང་ནས་ཞུ་མར་གྱི་རྒྱལ་པོ་དེ་བཙལ་བྱས་སྤར་གོ་ཨ་ཟེར་ལབ་བྱས་སྒམ་ནང་ནས་ཞུ་མར་གྱི་རྒྱལ་པོ་དེ་བཏོན་པ་རེད། ཞུ་མར་གྱི་རྒྱལ་པོ་དེ་ག་འདྲ་ཞིག་ཡོད་རེད་ཟེར་ན། ཨ་ཟུར་ལ་ཡ་ལག་པ་འཇུ་སའི་ལུང་ཐག་གཉིས་བྱས། སྒང་ལ་ཡ་ལྕགས་ཐག་ཅིག་ཡོད་རེད། དོམ་ཆེན་པོ་དེས་ལྕགས་ཐག་དེ་འཁྱེར་བྱས་དོམ་ཆུང་ཆུང་ཉལ་སའི་ཐོག་སྒང་བཏགས་བྱས། དོམ་ཆུང་ཆུང་ད་མིག་ལྟོས་དང། འོད་ཆེན་པོ་ཞེ་དྲག་མི་འདུག་གས། དེ་ཞུ་མར་གྱི་རྒྱལ་པོ་རེད་ད། ད་རང་ཅང་ཞེད་དགོས་མ་རེད་གོ། ང་གཉིས་གཉིས་ཀྱི་དོམ་ཚང་ནང་ལ་ཡ་ནག་ཁུང་ཅང་མི་འདུག་ད། རང་གཉིད་སྐྱིད་པོ་བྱས་ཁུག་ཨ་གོ།

ཁྲི་ཡི་དག། བྱི་ལོག་ལི་ཡ་པོ་དག་ག་ལ་གི་འོད་བརྒལ། ན་གུང་མར་དུང་ཨ། སྐད་ཅིག་བྲིས་དུས། ཨ་ལས་གློག་བརྙན་ཡོང་མ་རེད། དོམ་ཆེན་པོ་དེ་མིས་བལྟ་དུས། དོམ་རྒྱུན་ཆུའི་གཉིད་ཤོར་ཚར་བར་གདའ། དེ་ནས་དོམ་ཆེན་པོ་དེས་དོམ་རྒྱུན་ཆུའི་པམ་པའི་ནང་ལ་ཉལ་རྗེས།